ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བརྒྱུད་ལམ་དུ་བསྡད་ཀྱིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast དཔྱད་ཞིབ་ཅེས་པའི་ལས་རིམ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཨུ་རུ་སུས་ཡུ་ཁུན་ལ་བཙན་འཛུལ་བྱས་ནས་ཟླ་བ་གཅིག་ཙམ་འགྲོ་གི་ཡོད་ན་ཡང། ཡུ་ཁུན་གྱི་རྒྱལ་ས་སོགས་པའི་གལ་ཆེའི་ས་ཆ་མང་ཆེ་བ་ཞིག་ཨུ་རུ་སུའི་དམག་དཔུང་གིས་ད་དུང་བཙན་བཟུང་བྱེད་ཐུབ་མེད་པས། དེང་སྐབས་ཨུ་རུ་སུའི་རྒྱལ་ནང་དུ་སྲིད་འཛིན་ཕུ་ཏིན་གི་འགོ་ཁྲིད་ཀྱི་ནུས་པ་ལ་ཡང་སྐྱོན་བརྗོད་བྱེད་མཁན་ཇེ་མང་དུ་འགྲོ་གི་ཡོད་པའི་གནས་ཚུལ་ཐོན་འདུག་དེ་རིང་ང་ཚོའི Podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོ་དང་འབྲེལ་བ་ཡོད་པ་ཁག་ཅིག་བགྲོ་གླེང་ཞུ་གི་ཡིན། ཨུ་རུ་སུས་ད་ཐོག་མར་ཡུ་ཁུན་ལ་ཡ་དམག་རྒྱབ་པའི་སྐབས་དེ་ཡིན་ན་ཨུ་རུ་སུའི་ཁོ་རང་ཚོའི་ཡིན་ནའི་རེད། ད་ག་ནང་བཞིན་རྒྱལ་སྤྱིའི་ཐོག་ལ་ཡང་གནད་དོན་ད་དམག་དང་དེ་ཚོ་སྐོར་ལ་ཡང་ཞིབ་འཇུག་བྱེད་མཁན་མང་ཆེ་བ་ཅིག་ཚོད་དཔག་བྱས་བྱས་པས་ན་ཨུ་རུ་སུའི་དམག་གི་སྟོབས་ཤུགས་དང་དེ་ཚོ་ཞེ་པོ་ཅིག་ཡོད་པ་སོང་ཙང། ཡུ་ཁུན་གྱི་རྒྱལ་ས Kyiv དེ་ནི་ཉི་མ་གཅིག་གཉིས་ཤིག་ནང་ལོགས་ལ་ཟིན་མི་དེ་མ་ཟད་ཡིན་ན་ཡུ་ཁུན་ལ་ཡང་དམག་ཐོག་ནས་ད་བཙན་འཛུལ་དེ་མགྱོགས་པོ་ཞེ་པོ་ཅིག་བྱེད་ཐུབ་མདོག་ཁ་པོ་རེད་ཟེར་བྱས་ཚོད་དཔག་བྱས་ཡོད་རེད། ད་དེའི་སྔོན་ལ་ཡང་ཨ་མི་རི་ཀས་ཨི་རག་ལ་ཡང་དམག་རྒྱབ་དུས་དམག་ཐོག་ནས་གཅིག་ཨི་རག་རྒྱལ་ཁབ་ཆེན་པོ་ཞེ་དྲག་རེད་འདི་ལ་ཡིན་ན་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡང་ཨི་རག་ལ་ཡང་བཙན་འཛུལ་དེ་ཆ་ཚང་བྱས་ཚར་བ་རེད་ད་ག་ནང་བཞིན་ཅིག་ཡོང་མདོག་ཁ་པོ་རེད་ཞེས་བྱས་བཤད་ཡོད་རེད་འདི་ལས་ཡིན་ནའི་ད་ཟླ་བ་གཅིག་འདི་ཕྱིན་པའི་རྗེས་ལ་ཡིན་ན་ཡུ་ཁུན་གྱི་རྒྱལ་ས Kyiv ཨུ་རུ་སུའི་དམག་དཔུང་གིས་ཡིན་ན་ཟིན་ཐུབ་མེད་པ་མ་ཟད་འདས་པའི་ཉི་མ་གཉིས་ནང་ལོགས་ལ་ཡང་ཡུ་ཁུན་དམག་དཔུང་གིས་ཕར་རྒོལ་བྱས་བྱས་ཕ་གིར་རྒྱལ་སའི་མཐའ་སྐོར་ལ་ཡོད་པའི་ཨུ་རུ་སུའི་དམག་མི་དེ་ཚོ་ད་དུང་ཕར་འབུད་རྒྱག། ཀི་ལོ་མི་ཏར་བཅུ་གྲངས་ཅིག་བཏང་ཐུབ་ཡོད་ས་རེད་འདི་འདྲའི་སོང་ཙང་ད་ཕ་གིའི་ཨུ་རུ་སུའི་ཡུ་ཁུན་ནང་ལོགས་དམག་དེ་ལམ་ལྷོང་ཡག་པོ་ཅིག་མ་ཡོང་དགོས་དོན་འདིའི་ཤུགས་རྐྱེན་དེ་ཡིན་ན་ཨུ་རུ་སུའི་རྒྱལ་ནང་གི་ད་ཆབ་སྲིད་དེ་ཚོ་ལ་ག་འདྲ་ཡོང་གི་ཡོད་མེད་སྐོར་ལ་ཡང་འདས་པའི་ཉིན་མ་གཉིས་ནང་ཨ་མི་རི་ཀའི་གསར་ཤོག New York Times ལྟ་བུ་ནང་ལ་གནས་ཚུལ་གལ་ཆེན་པོ་གཅིག་གི་གཉིས་ཙམ་ཞིག་བཏོན་སོང། བྱས་ཙང་ངས་དེ་རིང་ད་གནས་ཚུལ་འདི་གཉིས་གཉིས་གཙོ་བོ་གཞི་བཞག་རེ་བྱས་བྱས་ཡིན་ན་ཨ་ནི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང། ཐོན་པའི་གནས་ཚུལ་གཞན་པ་ཁག་ཅིག་ད་དེ་མཉམ་བསྡུར་བྱས་བྱས་གནད་དོན་འདི་དང་འབྲེལ་བ་ཡོད་པའི་གནས་ཚུལ་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། ཨུ་རུ་སུས་ཡུ་ཁུན་ནང་ལོགས་ལ་ཡ་དམག་དེ་ལམ་ལྷོང་ཡོང་གི་མེད་པའི་དཔེ་མཚོན་མང་པོ་ཞེ་པོ་ཅིག་འདུག་ད་འདི་ནང་ནས་དཔེ་མཚོན་གལ་ཆེ་ཤོས་དང་མངོན་གསལ་དོད་ཤོས་ཅིག་ག་རེ་རེད་ཟེར་ན་ཨུ་རུ་སུའི་དམག་མི་མང་པོ་ཞིག་ཤི་བྱས་ད་ཤི་ཡག་གི་གྲངས་འབོར་འདི་ཡིན་ན་ཞེ་པོ་ཅིག་མཐོ་པོ་ཆགས་བཞག་ཡུ་ཁུན་གྱིས་བཤད་ཡག་དེ་ཚོ་ལ་ཡ་ད་མི་ཚང་མ་ལོག་གིས་ད་ཡིད་ཆེས་ཆ་ཚང་མ་བྱས་པ་ཡིན་ནའི་རེད་གཟུར་གནས་ཀྱི་ཨེ་ནི་ད་དཔེར་ན་ཆ་བཞག་ན་ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་ཡིན་ནའི་རེད་ལྷག་པར་དུ་ཨེ་ནི་འདས་པའི་ཉི་མ་གཉིས་ནང་ལོགས་ལ་ཡ། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱིས་གྲངས་ཀ་ཞིག་བཏོན་ཤག་ཁོ་ཚོས་ཚོད་དཔག་བྱས་བྱས་པ་ཡིན་ན། འདས་པའི་ཟླ་བ་གཅིག་ནང་ལོགས་ལ་ཡ། ཨུ་རུ་སུའི་དམག་མི་ཕལ་ཆེར་སྟོང་ཕྲག་བདུན་ནས་བཅོ་ལྔ་བར་དབྲག་ལ་ཡ་ཡིན་ན་འདས་གྲོངས་སོང་ཡོད་ས་རེད་ཅེས་བཤད་ཤག་ད་འདི་ཡིན་པ་ཡིན་ན་ཞེ་པོ་ཅིག་ཨེ་ནི་གྲངས་ཀ་མང་པོ་ཆགས་འདུག་ག་རེ་ཡིན་ཟེར་ན་དཔེར་ཆ་བཞག་པ་ཡིན་ན། དེའི་སྔོན་ལ་ཡ། ཨུ་རུ་སུས་ཨབ་གྷ་ནི་སི་ཐན་ལ་ཡ་ད་དམག་འཁྲུག་ལོ་བཅུ་ཟིག་བརྒྱབ་རེད་དེའི་སྐབས་དེ་ཡིན་ན་ད་དམར་ཤོག་ཨུ་རུ་སུ་རེད་བ་རྒྱབ་བྱས་མཐའ་མ་དེ་ཡིན་ན་ཕྱི་དོན་ཆེ་བ་ཁྱེད་ཅག་ཡིན་ན། ཕ་གིའི་དམག་འཁྲུག་འདི་ཡག་པོ་མ་བྱུང་པ་འདི་དམར་ཤོག་ཨུ་རུ་སུ་ཁ་ཐོར་འགྲོ་ཡག་གི་ད་རྒྱུ་མཚན་མང་པོ་བརྗོད་པའི་ནང་ནས་ཡིན་ན་རྒྱུ་མཚན་གལ་ཆེན་པོ་ཅིག་རེད་ཅེས་བྱས་ད་ད་རིང་ཁ་སང་ཉམས་ཞིབ་མང་ཆེ་ཅིག་བཤད་ཀྱི་ཡོད་རེད་འདི་ལོ་བཅུའི་ནང་ལོགས་ལ་ཡ། དམར་ཤོག་ཨུ་རུ་སུའི་དམག་མི་ཤི་ཡག་གི་གྲངས་ཀ་དེ་ཡིན་ན། ཁྲི་གཅིག་རེད་བཞག། བྱས་ད་ལྟ་ད་རིང་ཕ་གིའི་ཟླ་བ་གཅིག་ནང་ལོགས་ཨུ་རུ་སུའི་དམག་མི་ཤི་ཡག་གི་གྲངས་ཀ་དེ་ཡིན་ན། ཨུ་རུ་སུས་དེ་སྔོན་ལ་ཡ་ཨབ་གྷ་ནི་སི་ཐན་ནང་ལོ་བཅུའི་དམག་བརྒྱབ་པ་ལས་མང་བ་ཤི་ཚར་ཡོད་རེད། ད་ག་ནང་བཞིན་ཨ་མི་རི་ཀ་ཆ་བཞག་པ་ཡིན་ན་ཨ་མི་རི་ཀས་ད་དེ་སྔོན་ལ་ཡ་ཨི་རག་དང་ཨབ་གྷ་ནི་སི་ཐན་ལ་ཡ་ད་ལོ་ཉི་ཤུ་ཟིག་དམག་བརྒྱབ་པ་རེད་དེ་བརྒྱབ་པའི་རིང་ལ་ཡིན་ན། འདས་གྲོངས་སོང་པའི་ཨ་མི་རི་ཀའི་དམག་མིའི་གྲངས་ཀ་དེ་ཡིན་ན་སྟོང་ཕྲག་བདུན་མན་ཙམ་ཅིག་རེད་བཞག་ད་བྱས་ཙང་ཕ་གིའི་ལོ་ཉི་ཤུའི་རྒྱལ་ཁབ་གཉིས་ནང་བརྒྱབ་པའི་དམག་གི་ནང་འདས་གྲོངས་སོང་པའི་མིའི་གྲངས་ཀ་དེ་ལས་ད་གང་ལྟ་ཨུ་རུ་སུས་ཡུཀ་རེན་ནང་ལོགས་ལ་ཟླ་བ་གཅིག་དམག་ནང་ལོགས་ལ་ཤི་བའི་མི་དེ་ཡིན་ན་ཧ་ལམ་ལྡབ་གཅིག་ཙམ་ཞིག་གིས་མང་ཆགས་བསྡད་ཡོད་རེད། དམག་རྒྱབ་པའི་སྐབས་དེ་ཡིན་ན་དམག་སའི་སྒང་ལ་ཡང་དམག་མི་ཤི་བ་འདིས་ད་ཁོ་དམག་སའི་ཐོག་ལ་ཡང་དམག་གི་ནུས་པ་ལ་ཡང་ད་ཤུགས་རྐྱེན་ཆེན་པོ་འབྱུང་གི་ཡོད་པ་ད་གཏན་ཁེལ། འདིས་མ་ཟད་ཡིན་ན་དེ་སྔོན་གྱི་ད་རྒྱལ་ཁབ་མང་པོ་ཅིག་ལ་ཡང་དེང་དུས་ཀྱི་དམག་འཁྲུག་བལྟས་པ་ཡིན་ན་དམག་སའི་ཐོག་ལ་ཡང་དམག་མི་མང་པོ་ཤི་བའི་སྐབས་དེ་ཡིན་ན། འདི་ཤི་བའི་གནས་ཚུལ་འདིས་རྒྱལ་ནང་ལ་ཡང་ཆབ་སྲིད་དང་ཨ་མི་དམངས་ཀྱི་སེམས་ཤུགས་དང་དམག་ལ་རྒྱབ་སྐྱོར་བྱེད་ཡ་དང་དེ་ཚོ་ཚང་མའི་ལོགས་ལ་ཡིན་ན་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་ཡོད་རེད་བྱས་ཙང་དེ་འདྲས་ཐེབས་ཀྱི་ཡོད་པ་སོང་ཙང་ཨ་ད་དེ་ནིའུ་ཡོག་ཐའེམ་སི་གི་གསར་འགྱུར་འདི་ནང་འཁོད་ཡ་བྱས་པ་ཡིན་ན་ད་ད་རིང་ཁ་སང་ཨུ་རུ་སུའི་ནང་ལོགས་ལ་ཡང་སྲིད་དོན་པ་དང་འགོ་ཁྲིད་དེ་ཚོའི་ནང་ལོགས་ལ་ཡིན་ན་ད་གནས་ཚུལ་ཅིག་ལམ་ལྷོང་དུ་མ་བྱུང་འགོ་ཚུགས་ཙམ་པ་ག་དུས་ཡིན་ན་ཕར་ཚུར་མཛུག་གུ་འཛུགས་རེས་སྐྱོན་བརྗོད་བྱེད་རེས་ཅིག་རེད་བ་དེ་བྱེད་ཡ་དེ་ཡིན་ན་འགོ་ཚུགས་ཤག་ཞེས་བྱས་གནས་ཚུལ་འདི་འདྲས་ཤིག་འཁོད་ཤག། འདིའི་སྒང་དེ་ད་སྤྱིར་བཏང་གི་དམག་མི་དཀྱུས་མ་འདི་ཤི་བའི་གྲངས་ཀ་གཅིག་པོ་རེད་མི་འདུག། ལྷག་པར་དུ་ཡིན་ན་ཨུ་རུ་སུའི་དམག་དཔོན་ཨ་ནི་དམག་སྤྱི་ཆེན་པོ་འདི་ཕལ་ཆེར་དྲུག་བསད་བཞག་ཟེར་བྱས་འཁོད་ཤག། དེང་དུས་ཀྱི་དམག་འཁྲུག་ཐོག་ལ་ཡང་སྤྱིར་བཏང་དམག་དཔོན་ཞེ་པོ་ཅིག་འདས་གྲོངས་སོང་ཡ་ཟེར་ཚུལ་ནི་ཞེ་པོ་ཅིག་གི་དཀོན་པོ་རེད་ཟེར་ད་དུང་ཨ་བ་ལ་ཡང་ཁོ་ཚོ་རྒྱུས་ཡོད་ཡིན་ངེས་ཚུལ་དུ་བཤད་ཀྱི་འདུག་ད་སྔ་མོ་སྔ་མོའི་དུས་དམག་དེ་ཡིན་ན་ད་མི་དམག་དཔོན་དེ་ཚོས་ད་གཞོན་མདུན་ལ་ཡང་དོན་ཅི་བྱས་མི་ཤི་གི་ཡོད་རེད་བ། ད་དེང་དུས་ཀྱི་དམག་དེ་ཚོ་འདྲས་མེད་དུས་ཙམ་པ་ཡིན་ན། སྤྱིར་བཏང་དམག་སྤྱི་རང་ཤི་ཡ་ཟེར་དེ་ཞེ་པོ་ཅིག་གི་དཀོན་པོ་ཡིན་ས་རེད་ད་ད་རིང་གི་ཕ་གིའི་ཡུཀ་རེན་ནང་ལ་དམག་འཁྲུག་ནང་ཨུ་རུ་སུའི་དམག་དཔོན་ཆེན་པོ་ཞེ་པོ་ཅིག་ཨེ་ནི་དྲུག་ཙམ་ཤི་ཡ་དེ་ཁོ་ཤི་བ་འདིས་ཨུ་རུ་སུའི་དམག་གི་བཀོད་འདོམས་བྱེད་ཡ་ནུས་པ་ལ་ཡ་ཤུགས་རྐྱེན་ཐེབས་ཀྱི་ཡོད་མ་ཟད་གནས་ཚུལ་དེ་ལས་གལ་ཆེ་བྱས་ན་ད་རིང་དམག་དེ་ལམ་ལྷོང་ཡག་པོ་ཡོང་གི་མེད་པའི་ཨེ་ནི་རྟགས་མཚན་རེད་ཟེར་བྱས་ཀྱང་ད་གནས་ཚུལ་དེ་ནང་ལ་ཡ་ད་དམག་གི་སྐོར་ལ་ཡ་ཞིབ་འཇུག་བྱེད་མཁན་དེ་ཚོས་བཤད་བཞག། ཁོ་ཚོས་ཚོད་དཔག་བྱས་ད་ག་རེ་བཟོ་བྱས་འདུག་ཟེར་ན། ཕི་ཀེ། དམག་འཁྲུག་བརྒྱབ་པའི་སྐབས་དེ་དམག་དེ་ལམ་ལྷོང་ཡག་པོ་ཡོང་མེད་དུས་ཙམ་པ་ཕ་གི་རྒྱལ་ས་མོ་སི་ཀོ་ནས་རེད་ལྷག་པར་དུ་སྲིད་འཛིན་ཕུ་ཏིན་ཕལ་ཆེར་ཚིག་པ་ཞེ་པོ་ཞིག་ཟ་ཡོད་ཀྱི་རེད་པ། ཚིག་པ་ཟ་དུས་ཙམ་པ་བཀའ་བཀྱོན་དང། ཨ་ནི་དམག་དེ་ཤུགས་ཆེན་པོ་རྒྱག་དགོས་ཡོད་སྐད་ཆ་དེ་དམག་དཔོན་དེ་ཚོར་བཤད་བྱས་གནང་དུས། ཨ་ནི་དམག་དཔོན་དེ་ཚོས། དམག་གི་མདུན་སར་ཡོད་པའི་དམག་མི་ཚོར་ཡང་སེམས་ཤུགས་སྤར་ཡག་དང་སྣེ་ཁྲིད་བྱེད་ཡག་དེ་འདྲའི་ཆེད་དུ་བྱས་བྱས་ཡིན་ན་ཕལ་ཆེར། དམག་དཔོན་དེ་ཚོ་ཕ་གི་དམག་གི་མདུན་སར་ཕྱིན་བྱས་ཨ་མདུན་སར་ཕྱིན་པའི་སྐབས་དེ་ད་ཤི་ཡག་ཉེན་ཁ་ཞིག་རག་ཡོད་རེད་པ། དེ་འདྲས་ཤི་བ་ཡིན་མདོག་ཁ་པོ་རེད་ཟེར་བྱས་ཨ་ནི་ད་འབྲེལ་ཡོད་མི་སྣ་འདྲ་མང་པོ་གཅིག་གིས་བཤད་ཤག་ད་གལ་སྲིད་དེ་ཚོ་བདེན་པ་ཡིན་པ་ཡིན་ན། ཁོས་དངོས་གནས་ཕ་གི་དམག་དཔོན་ཤི་བ་དེས་དམག་གི་སྣེ་ཁྲིད་བྱེད་ཡག་ལ་ཡང་ནུས་པ་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་མ་ཟད་ཡིན་ན་དམག་དེ་ཡག་པོ་ཡོང་གི་མེད་པའི་རྟགས་མཚན་གལ་ཆེན་པོ་ཞིག་ཆགས་ཀྱི་འདུག་དེ་ནས་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་ཚོད་དཔག་བྱས་བྱས་པ་ཡིན་ན། ཁ་སང་ཨུ་རུ་སུའི་དམག་མི་ཡིན་ན་འབུམ་གཅིག་དང་ཁྲི་དགུ་ཙམ་ཞིག་ཁོང་ཚོས་ཕ་གིའི་ཡུག་རེན་གྱི་ས་མཚམས་སྒྲིག་བྱས་ད་དམག་མི་དེ་སྒང་ག་ཕ་གིའི་ནང་ལོག་སླེབས་ཚར་བ་རེད། དེ་ག་སླེབས་དེ་ག་ལས་ད་ང་ཚོས་ཚོད་དཔག་བྱས་པ་ཡིན་ན། ཡུག་རེན་ནང་ལོག་ཡོད་པའི་ཨུ་རུ་སུའི་དམག་གི་ནུས་པ་ཞིག་ཡོད་རེད་པ་དེ་ཁ་སང་དང་པོ་དམག་བརྒྱབ་པ་དང་ད་ལྟ་བསྡུར་བ་ཡིན་ན་ཕལ་ཆེར་ཡིན་ན།

ད་གཅིག་གིས་དཔེར་ལྕགས་ཁྲབ་འཁོར་ལོ་བཏང་གཅིག་གིས་མེ་སྒྱོགས་དེ་འདིར་ཡར་ཆད་གཅིག་གིས་སྐད་ཆ་བཤད་ཡག་ག་པར་མེ་སྒྱོགས་རྒྱག་དགོས་ཡོད་མེད་དེ་རེད་ད་ཁོང་ཚོ་གཅིག་གིས་ཁོང་ཚོ་སོ་སོ་སོ་ལ་ཡ་ལས་ཀའི་འགན་རེ་ཞིག་ཡོད་རེད་པ། གལ་སྲིད་མི་དྲུག་དེའི་ནང་ལོག་ནས་མི་གཉིས་ཤི་བ་ཡིན་ན། མི་གཉིས་ཤི་བ་དེ་གཅིག་པོ་མ་ཡིན་པར། མི་གཞན་པ་དེ་ག་དེ་མི་བཞི་པོ་དེ་ལྷག་ཅོག་གསོན་པོ་ལྷག་ཅོག་ཞིག་ཡོད་རེད་པ། ཁོང་ཚོས་ཡིན་ན་རྒྱུན་ལྡན་གྱི་དམག་གི་ག་འདྲ་ད་གཅིག་བྱེད་ཡག་ཞིག་ཡོད་རེད་པ་ལས་ཀ་དེ་ཡ་དེ་རེད་ད་ག་རང་ལ་ཡ་ཤུགས་རྐྱེན་ཞེ་པོ་ཐེབས་བྱས་ཡིན་ན། དོན་དངོས་ཐོག་ལས་ཀ་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ཀྱི་རེད་བརྒྱ་ཆ་བཅུ་ལས་ཆེ་ཤུགས་རྐྱེན་ཐེབས་ཀྱི་རེད་ཞེས་བྱས། འདི་འདྲས་ཀྱི་ངོ་སྤྲོད་བྱས་ཤག་ད་དེ་ཚོར་བལྟས་པ་ཡིན་ན། ཨུ་རུ་སུའི་ནང་ལོག་དཀའ་ངལ་ཞེ་པོ་འཕྲད་ཀྱི་ཡོད་ས་རེད། ད་དེ་ཚོ་འཕྲད་པ་དེ་ལ་ཡང་གཅིག་གིས་ཨུ་རུ་སུའི་རྒྱལ་ནང་ནང་ལོག་ལ་ཡང་དངོས་གནས་འབྲེལ་ཡོད་མི་སྣ་དང་འདི་འདྲས་ཀྱིས་སྐྱོན་བརྗོད་བྱེད་མཁན་དེ་ད་ཞེ་པོ་ཞིག་ཤུགས་ཆེན་པོ་ད་མེད་པ་འདྲ་ལ་ད་འདི་འདྲ་བྱེད་ས་ཡོད་མ་རེད་པ། ཡིན་ནའང་ཏོག་ཙམ་ཏོག་ཙམ་བྱས་ད་ག་འདྲ་རྣམ་འགྱུར་སྟོན་སྟངས་དང་འདི་འདྲ་ནས་ཡིན་ན་གསལ་པོ་ཐོན་མཁན་མང་པོ་ཞིག་ཡོད་ས་རེད་དེ་དཔེ་མཚོན་ཡག་ཤོས་གཅིག་ག་རེ་འདུག་ཟེར་ན་འདི་ཨི་གོར་གིར་ཀིན་ཟེར་མཁན་ཞིག་འདུག་ཁོ་རང་ཡིན་ན་དེ་སྔ་ལ་ཡ་ཨུ་རུ་སུའི་གསང་བའི་ལས་ཁུངས་ནང་ལོག་གི་དམག་དཔོན་མཐོ་པོ་ཞིག་རེད་བཞག་ཡིན་པ་མ་ཟད་དེ་སྔ་ལ་ཡ་ཉིས་སྟོང་བཅུ་བཞི་ལོ་ལ་ཡ་ཨུ་རུ་སུའི་དམག་མི་དང་བཅས་ཡུག་རེན་གྱི་ཤར་ཕྱོགས་ཀྱི་ས་ཆ་གཉིས་ཐ་སྙད་དུ་རང་བཙན་བྱས་སོང་ང། འདི་ནང་དམག་བཏང་དེ་དུས་ཙམ་པར་ཁོང་ཚོའི་ཕ་གིའི་དམག་གི་བཀོད་འདོམས་གཙོ་བོ་དེ་རེད་བཞག། བྱས་ཙང Igor Girkin ཟེར་མཁན་དེ་ཁོ་རང་ཟེར་ཡག་བྱས་པ་ཡིན་ན། ད་ད་རེས་ཡིན་ན། ཨུ་རུ་སུས་ཕ་གིའི་ཡུག་རེན་གྱི་དམག་གི་ནུས་སྟོབས་ལ་ཡང་ཚོད་དཔག་དེ་བྱས་རིགས་ནི་ཞེ་པོ་ཞིག་ནོར་འཁྲུལ་ཤོར་བཞག་ཟེར་བྱས་ཁོ་རང་གིས་དངོས་སུ་རང་ཨན་དེ་དོ་བ་ལས་བཅར་འདྲི་ཞུས་པའི་གནས་ཚུལ་གཅིག་ནང་ལོག་ལ་ཡང་བཤད་བཞག་ད་ག་ནང་བཞིན་ཡང་ཨུ་རུ་སུའི་དམག་དཔུང་ནང་ལོག་ལས་ད་སྐྱོན་བརྗོད་བྱེད་མཁན་ཁ་ཅིག་དེ་ཟེར་གྱི་ཡོད་ས་རེད། འདས་པའི་ལོ་ཉི་ཤུ་ནང་ལོགས་ཨུ་རུ་སུའི་དམག་དཔུང་ལ་ཡང་བསྒྱུར་བཅོས་ཞེ་དྲག་བྱས། དེང་དུས་ཅན་བཟོ་ཡག་ལ་ཡང་འབད་བརྩོན་ཞེ་པོ་བྱས་ཡོད་ས་རེད་དེ། ཡིན་ན་དེ་བྱས་པའི་སྐབས་དེ་སྤྱིར་བཏང་དམག་གི་འགྲོ་སྟངས་འཇོག་ར་དམག་གི་དམག་དཔུང་གི་ཁོའི་སྒྲིག་གཞི་དང་ཅིག་འགྲོ་སྟངས་ཅིག་སྲིད་འཛིན་ཕུ་ཐིན་ཁོ་རང་རང་མི་དབང་ཐང་ཆེན་པོ་བྱེད་འདོད་ག་དུས་ཡིན་ནའི་སྒང་ནས་བཀོད་པ་བཏང་བ་དེ་འོག་གི་མིས་ད་བྱེད་ཡག་མ་གཏོགས། འོག་གི་མི་དེ་ཚོ་སོ་སོའི་རྣམ་དཔྱོད་བཏོན་བྱས་ཡིན་ན་ལས་ཀ་བྱེད་ཡག་གི་ཁོའི་ས་ཆ་རེད་དེ་ཁྱོན་ནས་མེད་པ་བཟོས་བཞག་ཡོད་ས་རེད། དེ་འདྲའི་གོམས་གཤིས་དེ་ཡིན་ན་ཨུ་རུ་སུའི་དམག་དཔུང་ནང་ལོགས་ལ་ཤུགས་ཆེན་པོ་ཞེ་པོ་ཅིག་ལས་བྱས། བྱས་ཙང་ཀ་ད་ད་རིང་ད་གོ་དམག་བརྒྱབ་དུས་ཨུ་རུ་སུའི་ད་དམག་གི་བཀོད་འདོམས་པ་དང་སྲིད་འཛིན་ཕུ་ཐིན་དེ་ཚོས་ཕ་གིར་ལས་སླ་པོ་བྱུང་གི་རེད་བསམས་དམག་ཇུས་བཏིང་བཞག་ཡོད་རེད་བ་དེ་བཏིང། ཕ་གིར་དངོས་སུ་དམག་སླེབས་དུས་ཙམ་པ་ད་ཡུཀ་རེན་དམག་དཔུང་དེ་ཚོས་ཚུར་རྒོལ་ཤུགས་ཆེན་པོ་ཞེ་པོ་བྱེད་དུས་ཙམ་པ། འོ་ཕ་གིར་དམག་ས་རང་ལ་ཡོད་པའི་དམག་དཔོན་ཡིན་ནའི་རེད་དམག་མི་དཀྱུས་མ་ཡིན་ནའི་རེད་དེ་ཚོས་སོ་སོ་རང་གི་ཡིན་ན་ནུས་པ་དང་རྣམ་དཔྱོད་བཏོན་བྱས་དུས་ཐོག་དུས་ཐོག་ལ་ཡར་འགྱུར་ལྡོག་བཏང་བྱས་དམག་ཇུས་གསར་པ་ཞིག་བཏིང་བྱས་དམག་བརྒྱབ་སྟངས་གསར་པ་བྱས་ཏེ་ནུས་པ་ཁྱོན་ནས་ཡོད་མ་རེད། དེ་མེད་དུས་ཙམ་པ་ད་ད་རིང་དམག་དེ་ཡིན་ན་ཡག་པོ་མ་ཡོང་ཡག་དེ། འདས་པའི་ལོ་ཉི་ཤུ་ནང་ལོགས་ལ་ཡང་ཨུ་རུ་སུའི་དམག་གི་ད་སྒྲིག་གཞི་དང་འགྲོ་སྟངས་དང་དེ་ཚོ་ཡོད་ར་དེ་ཚོ་རང་ལ་ཡང་སྐྱོན་ཆ་ཞེ་པོ་ཅིག་ཡོད་པ་དེ་ཡིན་ན་ད་རིང་གསལ་པོ་ཞེ་པོ་ཅིག་མཐོང་བ་རེད་ཟེར་བྱས་བཤད་མཁན་མང་པོ་ཞིག་འདུག་ཨུ་རུ་སུའི་དམག་དཔུང་ནང་ལོགས་དང་གཞུང་ནང་ལོགས་ལ་ཡང་སྲིད་འཛིན་ཕུ་ཏིན་ལ་དངོས་གནས་ཐད་ཀར་རང་སྐྱོན་བརྗོད་བྱེད་ཀྱི་ཡོད་ནའི་མེད་ནའི་ཕན་ཚུན་ལྟ་བ་ནི་ཅིག་མ་འགྲིག་པ་བྱས་བྱས་ཕལ་ཆེར་དཀའ་ངལ་ཡོད་པའི་རྣམ་པ་དེ་མང་པོ་ཞིག་འདུག་ཅེས་ད་ལྟ་འདི New York Times གསར་ཤོག་འདིའི་ནང་ལོགས་ལ་འཁོད་ཤག་ད་ཡིན་ནའི་དེ་ཚོ་ཡིན་ན་གསང་བ་ཞེ་པོ་སོང་ཙང་དངོས་སུ་རང་ད་འཛུགས་འཛུགས་བྱས་གཏན་འཁེལ་བ་དང་དཔང་རྟགས་དེ་འདྲ་གསལ་པོ་ཡོད་ས་མ་རེད་དཔེར་ན་ཆ་བཞག་ན་ད་ཨུ་རུ་སུའི་ཕྱི་རྒྱལ་གྱི་གསང་བའི་གནས་ཚུལ་དེ་ག་བསྡུ་རུབ་བྱེད་མཁན་གྱི་ལས་ཁུངས་གལ་ཆེ་ཤོས་ད་དེ་དེ་ཞེ་པོ་ཞིག་ཁོང་ཚོས་གལ་ཆེན་པོ་བརྩི་གི་འདུག་ཨ་འདི་ཨ་མི་རི་ཀའི་དབུས་གསང་བ་ལས་ཁུངས་སུ་འདིར་ཕྱི་རྒྱལ་དེའི་འགོ་ཁྲིད་གཙོ་བོ་དེ་ཡིན་ན་ཕལ་ཆེར་ད་ལས་གནས་ནས་ཕུད་ཁ་ཤས་ཟེར་ན་ཁོ་རང་འཛིན་བཟུང་བྱས་པ་རེད་ཟེར་ཅེས་བྱས་དེ་འདྲའི་གནས་ཚུལ་ཅིག་དང་ཨ་ནི་ད་དངོས་སུ་རང་ད་ལབ་རྒྱུ་མེད་ནའི་དེ་འདྲའི་གནས་ཚུལ་ཅིག་ཧ་ལམ་ཕལ་ཆེར་མེད་འགྲོ་ཟེར་ཡག་བྱེད་ཀྱི་འདུག་ཟེར་བྱས་འདུག་དེ་ལས་གལ་ཆེ་ག་རྟོགས་ཟིན་ན་ད་ཨུ་རུ་སུའི་ཨ་ནི་བདེ་སྲུང་གི་བློན་ཆེན་ཇོར་བ་སེར་ཇེ་ཤོ་གུ་ཟེར་མཁན་ཅིག་ཁོ་རང་ཡིན་ནའི་ད་དེར་གེར་ཁྱོན་ནས་མཐོང་ཡག་མི་འདུག་བརྙན་འཕྲིན་དེ་འདྲའི་སྒང་ལ་ཡ་རྒྱུ་མོད་ངས་མི་འདུག་ཁ་ཅིག་གིས་ལྷར་ཁོབ་ཙལ་ཤལ་བྱས་པས་ན་ཁོ་རང་ལ་ཡིན་ནའི་ད་དཀའ་ངལ་འཕྲད་བྱས་ད་སྲིད་འཛིན་ཕུ་ཐིན་དང་ཁོ་གཉིས་མ་འཆམ་པ་ད་ག་རེ་ཡོད་ནའི་ཡོད་དགུ་ཡོད་ནའི་དངོས་གནས་བཙོན་ཁང་ནང་བཅུག་ཡོད་ནའི་མེད་ནའི་གང་ལྟར་ད་ཅིག་དམག་གི་བཀོད་འདོམས་བྱེད་ཡག་གི་དབང་ཆ་དེ་གས་མེད་བཟོས་བྱས་ཡིན་ན་ཟུར་བཞག་ཚར་བ་འདྲ་ཟེར་བྱས་དེ་འདྲའི་གི་གནས་ཚུལ་ཅིག་ཐོན་ཤག་ཨ་དེ་ཡིན་ན་ཞེ་དྲག་གི་དོན་སྙིང་ཆེན་པོ་ཡིན་དགོས་ག་རེ་འདུག་ན་སེར་ཇེ་ཤོ་གུ་ཟེར་མཁན་དེ་ཨ་ད། ཨུ་རུ་སུའི་བདེ་སྲུང་གི་བློན་ཆེན་ཡིན་པ་གཅིག་པོ་རེད་མི་འདུག་ཁོ་རང་ཡིན་ན་རྒྱུན་དུ་ཁོ་ནས་སྒེར་གྱི་ཐོག་ནས་སྲིད་འཛིན་ཕུ་ཐིན་དང་ཞེ་པོ་ཅིག་ཉེ་པོ་དང་གྲོགས་པོ། དེ་སྔོན་ནས་དོག་པ་པར་དེ་འདྲ་མང་པོ་ཅིག་དང་སྲིད་འཛིན་ཕུ་ཐིན་མཉམ་དུ་ཅིག་རྟ་ཞོན་གར་འགྲོ་ཡག་དང་རི་དྭགས་རྒྱག་གར་འགྲོ་ཡག་དང་ཉ་ཟིན་གར་འགྲོ་ཡག་དང་ད་ག་ནང་བཞིན་ཁོ་གཉིས་ཡང་བལ་དེ་གུང་སེང་ཕྱིན་བྱས་རྒྱ་མཚོའི་ཁར་ད་ཕར་ཉལ་བསྡད་མཁན་གྱི་པར་དང་དེ་འདྲ་ཞེ་པོ་བྱས་བྱས་ད་སྲིད་འཛིན་ཕུ་ཐིན་གྱིས་ཕ་གིར་བློ་འདྲི་བྱེད་ས་ཅིག་ཡོད་ན་མེད་ན་ཅིག་དམག་ཐོག་ལ་ཡག་ཨ་དེ་མ་ཟད་ཁ་སེང་ཡུ་ཁུན་དམག་དང་པོ་བརྒྱབ་དུས་ཙམ་པ་སྲིད་འཛིན་ཕུ་ཊིན་ལ་རྒྱབ་སྐྱོར་བྱས་བྱས་དངོས་སུ་མར་ཐོན་བྱས་དམག་རྒྱག་དགོས་རེད་ཟེར་མཁན་གྱི་ཡོད་ནི་མེད་ན་བྱིན་ཟེར་རེད་ད་ཡིན་ནའི་མི་དེ། ཁ་སིང། ཟླ་བ་གཉིས་པའི་ཚེས་པ་ཉི་ཤུ་རྩ་བདུན་ཉིན་ཁ་དེ་སྲིད་འཛིན་ཕུ་ཊིན་གྱིས་ཁོ་ཚོ་རྡུལ་ཕྲན་གྱི་ཅིག་གྲ་སྒྲིག་ན་བྱིན་ཞེས་བྱས་རྗེས་བརྙན་ཅིག་བརྙན་འཕྲིན་སྒང་བསྟན་སོང་ང་བསྟན་དུས་ཙམ་པ་ཕ་གིར་ཁོ་ཚོས་ཅོག་ཙེ་རིང་པོ་བྱས་ཅོག་ཙེ་ཟུར་ཟུར་མི་འགའ་བསྡད་ཤག་འདི་ནས་ད་ལྟ་བར་དུ་ཨ་ནི་མི་དེ་ཡིན་ན་ཤོའི་གུ་ཟེར་མཁན་དེ་ཁྱོན་ནས་མཐོང་ཡ་མི་འདུག་ད་དངོས་གནས་བྱས་ན་ཕ་གིའི་ཨུ་རུ་སུས་ཡུ་ཁུན་ལ་ཡང་དམག་ཆེན་པོ་དག་གིས་རྒྱག་གི་ཡོད་རེད་ད་དེ་ཚོའི་བློན་ཆེན་དེ་ད་ཉི་མ་རྟག་པར་ཐོན་དགོས་མེད་ནའི་ཨ་ལས་གང་དྲག་ཉི་མ་གཉིས་གཉིས་གསུམ་མར་ཐོན་བྱས་བརྙན་འཕྲིན་ཐོག་ལ་བཤད་དགོས་ཡོད་ནའི་རེད་བཀོད་པ་གཏོང་དགོས་དགོས་ཡོད་ནའི་རེད་གསར་འགོད་པ་ཚོར་འགྲེལ་བཤད་རྒྱག་དགོས་ཡོད་ནའི་རེད་གཅིག་བྱེད་དགོས་དགོས་ར་ད་ཁྱོན་མཐོང་ཡ་མི་འདུག་བྱས་ཙང་མང་པོ་གཅིག་ཟེར་ན་ཁོ་རང་དཀའ་ངལ་འཕྲད་ཡོད་པ་འདྲ་འདུག་ང་རང་ཚོ་དགོན་ཆེན་དོ་སྣང་བྱེད་ཡ་ག་རེ་འདུག་ཟེར་ན་ཁོ་རང་ཨུ་རུ་སུའི་མི་རང་རེད་མི་འདུག་མི་དཀར་པོ་འདི་མ་རེད། ཨུ་རུ་སུའི་རྒྱལ་ཕྲན་རྒྱལ་ཁབ་ཟེར་དེ་འདྲ་ཡོད་རེད་བ། དེའི་ནང་ལོགས་ལ་ཡིན་ན་སོག་པོའི་འདི་རྒྱུད་པ་ཆེན་ཆོག་འདི་ངས་མ་ཏེ་བུ་རི་ཡ་དང་ཁལ་མིག་དང་ཨ་ནི་ཐུ་བྷིན་ཟེར་མཁན་འདི་ཁོ་ཚོའི་སྤྱི་མཐུན་རྒྱལ་ཁབ་ཆུང་ཆུང་གཅིག་གི་གསུམ་ཡོད་རེད་བྱས་ཙང་སར་ཇི་ཤོའི་གུ་ཟེར་མཁན་འདི་ཁོ་རང་པ་པ་དེ་ཡིན་ན་ཐུ་བྷིན་ཅིག་རེད་ཤག་ཐུ་བྷིན་དེ་ཚོ་ཡིན་ན་སོག་པོ་རེད་སོག་པོ་ཡིན་པ་མ་ཟད་ང་རང་ཚོ་བོད་པའི་ནང་ཆོས་ལ་དད་པ་ཞེ་དྲག་ཤུགས་ཆེན་པོ་ཡོད་མཁན་རེད་བོད་པའི་ནང་ཆོས་ལ་དད་པ་ཤུགས་ཆེན་པོ་ཡོད་པ་མ་ཟད་ཡིན་ན

བྱས་བྱས་གང་ལྟར་ད་གང་ལྟར་མི་དེ་ཧ་ལམ་མཐོང་ཡ་མི་འདུག་བྱས་བྱས་ཁ་སང་ཁེ་ཉིན་རང་ད་ཉུ་ཡོག་ཊའིམ་སིའི་གསར་ཤོག་འདིའི་གསར་འགོད་པས་ཨུ་རུ་སུའི་གཞུང་གི་ནང་ལོགས་ལ་ཡ་སྐད་ཆ་དྲིས་བྱས་ག་རེ་བྱས། ཁྱོད་ཚོའི་རྒྱལ་སྲུང་གི་བློན་ཆེན་དེ་ཁྱོན་མཐོང་ཡ་མི་འདུག་བྱས་སྐད་ཆ་དྲིས་དུས་ཁོ་ཚོས་ང་ཚོའི་རྒྱལ་སྲུང་བློན་ཆེན་དེ་ད་ག་སེ་བྲེལ་བ་ཞེ་དྲག་ཡོག་རེད་ཁྱོད་ཚོ་གསར་འགོད་པར་སྐད་ཆ་བཤད་ཡ་དུས་ཚོད་ཡོག་མ་རེད་བྱས་བྱས་ལབ་མི་ཤེས་ལན་ཞིབ་པ་འདི་ག་གས་བྱས་མི་འདུག་ད་ངས་ད་གིན་ཕ་གིར་ཡ་ཅིག་ཁོ་ཚོ་གི་དམག་དཔོན

སྟེ་མ་ཟད། འདས་པའི་ལོ་ཁ་ཤས་ནང་ལ་ཡང་ཨུ་རུ་སུས་དམག་རྒྱག་ཡ་ཆེ་ཤོས་ག་བ་སི་རི་ཡའི་ནང་ལོགས་རྒྱབ་པ་རེད། སི་རི་ཡར་ཡང་དམག་རྒྱབ་པའི་སྐབས་དེ་ཕ་གིའི་ཨུ་རུ་སུའི་དམག་དཔུང་གི་འགོ་ཁྲིད་མཐོ་ཤོས་ཨང་གཉིས་པ་དེ་བྱས་ཤག་དེ་མ་ཟད་ཕ་གིའི་སི་རི་ཡའི་དམག་ནང་ལོགས་ལ་ཡང་ཅིག་བྱས་རྗེས་ཞེ་པོ་བཞག་བྱས་ཚུར་ཡོང་ནས། ཕ་གིའི་ཨུ་རུ་སུའི་དམག་དཔུང་ནང་ལོགས་ལ་ཡང་ཁོ་ཚོའི་དམག་ཁང་བརྒྱ་དང་ལྔ་བཅུ། དེ་ཡིན་ན་མང་ཆེ་ཆེ་འདི་རེད་ཤག་ད། ལྕགས་ཁྲབ་འཁོར་ལོ་དང་དེ་འདྲས་ཡོང་གི་ཡོད་ཤག་འདིའི་དམག་གི་བཀོད་འདོམས་གཙོ་བོ་དེ་ལ་བསྐོས་ཤག་ད་དེ་ལ་བསྐོས་དུས་ཙམ་པ་རྒྱུན་དུ་ཁོ་རང་ནི་ཨུ་རུ་སུའི་དམག་མིའི་ནང་ལོགས་ལ་ཞེ་པོ་ཅིག་རྩ་ཆེན་པོ་དང་གལ་ཆེན་པོ་བརྩི་གི་ཡོད་ས་རེད་ག་རེ་ཟེར་ན། དམག་ཁང་བརྒྱ་དང་ལྔ་བཅུ་ཐམ་པ་དེ་ཡིན་ན་སྔ་མོ་དམག་ཆེན་གཉིས་པའི་སྐབས་ལ་ཡ། ཇར་མན་ཧི་ཊི་ལར་ལ་ཡ་ད་ཕར་གཞོགས་གཅིག་ནས་ཡིན་ན་ཨ་མི་རི་ཀས་གཙོ་བྱས་པའི་ད་ག་ད་ནུབ་ཕྱོགས་ནས་ཚུར་དམག་རྒྱབ་བྱས་ཡིན་ན་ཇར་མན་ལ་ཡ་དམག་རྒྱག་གི་ཡོད་རེད་བ་ད་ཤར་ངོས་ཕྱོགས་ནས་ཡིན་ན་ཨུ་རུ་སུ་ཨ་ནི་དམག་རྒྱབ་བྱས་ད་ག་ལེ་ག་ལེ་ཟིན་བྱས་མཐའ་མ་དེ་ཡིན་ན་སྐབས་དེའི་ཨ་ནི་ཇར་མན་གྱི་རྒྱལ་ས་འབར་ལིན་ལ་ཡང་བཙན་བཟུང་བྱེད་དུས་གཞོགས་གཉིས་ཆ་ནས་ཡོང་རྗེས་ཨུ་རུ་སུའི་དམག་མི་དེ་ག་ཏོག་ཙམ་སྔོན་ལ་སླེབས་པ་རེད། སྔོན་ལ་སླེབས་རྗེས་འདི་ན་གནས་ཀྱི་གལ་ཆེ་ཤོས་རུ་ཇི་ལྟར་འཇར་མན་བེག་ཕམ་ཉེས་དམག་ཆེན་གཉིས་པའི་སྐབས་ཕམ་ཉེས་བྱུང་བའི་མཚོན་རྟགས་གལ་ཆེ་ཤོས་དེ་ཡིན་ན། ཨུ་རུ་སུའི་དམར་ཕྱོགས་ཨུ་རུ་སུའི་དམག་མི་ཕྱིན་རྗེས་ཡིན་ན། འབར་ལིན་གྱི་གྲོས་ཚོགས་ཁང་པ་འབྱོར་བ་དེ་ཟིན་རྗེས་འདིའི་སྒང་ལ་ཡང་ཡིན་ན་ཨུ་རུ་སུའི་དར་ཆ་བཙུགས་པ་རེད་ད་དེ་ཞེ་པོ་ཅིག་གལ་ཆེན་པོ་བརྩི་གི་རེད་བྱས་ཙང་དེ་བཙུགས་ཉེན་གྱི་དམག་སྒར་དེ་ཡིན་ན་བརྒྱ་དང་ལྔ་བཅུ་ཐམ་པ་དེ་རེད་ཤག་བྱས་ཙང་མི་ཏི་ཡ་ཡེབ་ཟེར་ཉེན་འདི་དམག་སྒར་འདིའི་འགོ་ཁྲིད་ལ་བསྐོས་བྱས་ཡིན་ན་ད་རིང་ཡུག་རེན་ནང་ལོགས་ལ་ཡང་དམག་རྒྱག་ག་བཏང་འདུག་དམག་རྒྱག་ག་བཏང་ནས་ཡིན་ན་ག་ད་དུས་ཚོད་ཐུང་ཐུང་ཞིག་ནང་ལོགས་ལ་ཡང་མི་ཏི་ཡ་ཡེབ་ཟེར་ཉེན་དེ་ཡིན་ན་བསད་པ་རེད། ད་བསད་པ་དེ་ད་དུང་ད་ལྟ་ཨུ་རུ་སུ་ཡིན་ན་ངོས་ལེན་བྱས་མི་འདུག་དེ་ལས་ག་ད་བསད་པའི་པར་འདི་ཁོ་རང་གི་ཕུང་པོ་ག་ད་ཅིག་གི་ཁྲག་ཡོག་ཡོག་ཅིག་འདྲ་བ་སྤྱི་ཚོགས་དྲ་ལམ་སྒང་ལ་ཡང་མཐོང་ཡག་ཡོད་ས་རེད་དེ་ཚོ་བལྟས་པ་ཡིན་ན་ད་གནས་ཚུལ་དེ་ད་བདེན་པ་རེད་ཤག་ད་གལ་སྲིད་དམག་དཔོན་དེ་བསད་ཡོད་པ་ཡིན་ན་ད་ད་རིང་དམག་དེ་ལ་ཕམ་ཉེས་བྱུང་བ་རྒྱུན་རིང་པོ་ཅིག་བཤད་བསྡད་ཡག་གི་མཚོན་རྟགས་ཕལ་ཆེར་གལ་ཆེན་པོ་ཆགས་རེད་ཟེར་བཤད་འདུག་ལ་ད་ག་ནང་བཞིན་ད་ཨུ་རུ་སུ་ད་རིང་ཁ་སང་ནང་ལོགས་ཡ་སྲིད་འཛིན་ཕུ་ཏིན་གྱི་ལས་ཀའི་ནུས་པ་ཡ་ཐད་ཀ་དངོས་སུ་མར་ཐོན་བྱས་སྐྱོན་བརྗོད་བྱེད་ཉེན་མེད་པ་ཡིན་ན་ལས་འདིའི་སྔོན་ལ་ཡ་སྲིད་འཛིན་ཕུ་ཏིན་ལ་ཡ་འདོད་པ་ཡོད་ནའི་རེད་འདོད་པ་མེད་ནའི་རེད་གང་ག་ལོག་གི་གཅིག་མཐུན་བྱས་ཏེ་མི་དེ་དངོས་གནས་གཅིག་འགོ་ཁྲིད་བྱས་གི་ལས་ཀ་འཇོན་པོ་ཡོད་པ་དང་ནུས་པ་ཆེན་པོ་ཡོད་པ་དང་ག་དུས་ཡིན་ནའི་ལས་ཀ་ཚང་མ་ལོག་རྩིས་རྒྱབ་བྱས་བྱེད་ཉེན་གཅིག་ལ་ཡ་ངོས་འཛིན་བྱེད་གི་ཡོད་པ་འདྲ་དེ་ལས་ཨ་འདི་འདྲ་འདི་གསར་ཤོག་གི་གནས་ཚུལ་དེ་ནང་བལྟས་པ་ཡིན་ན་ད་འདི་ལ་ཡང་དོགས་པ་བྱེད་མཁན་མང་མང་དང་ཨ་ནི་འདི་གཉིས་ཀྱི་ལྟ་ཚུལ་བརྗོད་རོགས་ཨ་འདི་ལ་ཡིན་ན་འགྱུར་ལྡོག་ཆེན་པོ་ཞིག་བྱུང་འདུག་ཟེར་བྱས་འདི་འདྲའི་གནས་ཚུལ་ཅིག་འགྲོ་བཞག་བྱས་ཙང་ད་ད་རིང་ང་ཚོའི Podcast དཔྱད་ཞིབ་ལས་རིམ་འདི་འདིར་ཡང་མཇུག་སྒྲིལ་གྱི་ཡིན་ང་ཚོའི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཐུགས་ཆེ།